ཨ་ཡེ་ད་བུམ་འདི་ཁོང་གཉིས་ཕྱི་ན་ལུ་འདོད་དེབ་ཨིན། དེ་ལས་ཕྱི་ན་ལུ་འདོད་བདག་ལུ། བུམ་འདི་སྣ་མ་སེ་མེ་གི་གུ་ཤེ་ཅབ་ཅི་ཅབ་ཅི་ར་མུ་གི་ཅག་འདི་ཨོ་རོ་བའི་བེ་ནི་འདི་གི་མུ་གི་འདི་མེ་གི་སུ་མེ་བའི་བེ་ནི་འདི་གི་མོ་བཅས་མ་ག་ཨེ་སྐུལ་ནལ་འཇོག་བདག་ལུ་ཆ་རོ་དེ་ཚོས་ཆུ་མེ་གི་སུ་མེ་ཧོམ་མེ་ཆུ་ག་ཅི་བེ་ས་ཆུ་གི་ཅག་འདི་མ་ཤེ་བ་མོ་སེ་ལབ་འདི་ཨོ་ནི་འདི་གི་མོ་ངོ་ཚ་འདི་གི་བེ་ད་རེ་ཉིམ་གཅིག་སྣ་མ་སེ་མེ་གི་གུ་ཤེ་ཅབ་ཅི་ཅབ་ཅི་ར་འདོད་ཅི། འདི་གི་སྟེང་ལས།

ཆོས་ཀྱི་ཚན་གྱི་ནང་ན་ལུ་ང་བྱེད་ཀྱི་དེབ་ཀྱི་སུབ་སྔོག་དང་སྟོབས་ང་བྱེད་ག་ར་ལུ་ན་ཡིན། དེ་སུ་མེད་ང་བྱེད་ཀྱི་ཆ་རོ་དུས་ཚོད་ག་ར་ལུ་ལས་གཞོམ་བྱེད་པའི། ལུ་གུ་དུས་ཚོད་ང་གི་ག་ཅི་གོ་ལས་ཤེག་དུས་ཡོད་ག་དེའི་གོ་ལས་ཧ་གོ་ནི་གི་དེན་ལུ་ཁོང་ལས་དེ་སུ་མེད་རིབ་ད་ཚུལ་འགྲོ་དུས་ཚོད་ཁོང་ག་ར་ལུ་ན་དེ་སྨན་ལམ་ཡོད་ཤུ་གི་ཚུལ་ན་ཤུ་ནི་ཨ་མེན། ད་རེ་ཐོ་རུ་ར་ལུག་བྱེད་ར་ང་གི་བྱེད་ག་ར་ལུ་ཤུ་ནི་ཨིན། ང་བྱེད་སྨིད་དུས་ཚོད་དེ་སུ་མེད་གི།

འདི་སྲུང་མའི་ཆས་ཀྱིས་སྟོང་མཁའ་ལོ་སྦ་ཏེ་སྲིད་གསུམ་སྤྱི། ཆས་ཀྱིས་སྟོང་མཁའ་ལོ་སྦ་ཏེ་གཟུངས་མའི་སྔགས་ཀྱིས་གར་སྟེམས་སྤྱི་ཆས་ལོ་སྦ་ཏེ་སྟེགས་ཏེ་བེ་རུ་ར་ཨ་ཁུ་ཨ་ནི་གཟུངས་བསླབ་མེ་སེ་ན་མའི་ཆས་ཀྱིས་སེམས་མཁའ་ལོ་འདི་གཟུངས་མའི་མ་ནོ། ཏཱ་ཞེས་སྔགས་ཀྱི་ཚུལ་གྱིས་སྙན་སེམས་མི་བྱམས་ན་ཕུན་སུམ་དུ་ཆུ་ཕྱེ་ར་ཀི་ནམ་ཕྱེ་ར་བེ་རུ་ཆས་ཀྱིས་མནོ་བསམ་ལས་ཤོར་བས་གཏང་གོ། ང་ཅན་གྱིས་བསླབ་པ་ལོ་སྦ་ཏེ་ཡུལ་སྦ་ཏེ་སྟེགས་ཏེ་འཇོག་ད་ལོ་རང་གི་ལམ་ཕྲག་དེ་སྟེགས་ཏེ་འཇོག་ནི་མ་གཏོགས་ཕ་དང་ཆུ་སྟེགས་ཏེ་འཇོག་ནི་མེད་མེད་མེད་ན།

དར་ནག་པ་ང་ཅར་གི་རྒྱལ་ཁམས་ཀྱི་ནང་ན་ལུ་རྒྱལ་ཁམས་ཨིན་དྷི་ཡ་བེ་རུ་ར་འདི་ཟུ་མེ་བུ་ཏན་གྱི་བེ་རུ་ར་ང་ཅར་འབྲུག་རྒྱལ་ཁམས་ན་རུ་བེ་རུ་ར་འདི་ཟུ་མེ་གི་ལྷོ་མཚམས་ཀྱི་ཨི་ཁ་རུ་བེ་རུ་བེ་རུ་ར་འདི་ཟུ་མེ་ག་ཏེ་ར་གི་རྒྱལ་ཁམས་ར་བེ་རུ་ར་དར་ནག་པ་ལུ་ཨོ་དིད་སེ་བེ་མི་ལེ་ཤ་ཆི་ར་ཧུའི་མེ་ན་ཨོ་དིད་ག་ཅི་གི་ཏན་ལུ་བེ་ཨུ་ཨི་མོ་ཁོང་གི

འདིའི་ལོ་རྒྱུས་དུས་ཚོད་ང་གིས་ག་ཚོད་པའི་གོ་ལའི་ཤེལ་བུ་མོ་སེ་ལབ་རུ་ཆོད་ཕྱིན་ང་གཅིག་གིས། གློད་པའི་དུས་ཚོད་ཀྱི་ང་ལོ་ལས་ཤ་བས་བསྟན་འདུག་པས་ཆོས་དུས་དགུ་ཐེངས་ནི་གི་ཨ་ལོ་ཅིའི་མེད་ཆོས་དགུ་ཐེངས་ནི་གི་འདི་ཚོ་མེད་གི། བྱ་རོག་ཅིའི་མེད་ཆོས་ཡག་དགུ་ཐེངས་འདི་བཅོས་སེ་འདི་ངས་བྱ་རོག་འདི་གི་ང་ལོ་ལས་ཤ་བས་ལབ་འདི་པའི་ཡུལ་འདི་ཚོ་མེད། གཉན་སེ་མི་བྱམས་དང་སྤུན་སེམས་འདི་ཚོ་ནམ་ཕྱི་ར་བེ་རུ་ང་ཅེས་ག་ཅི་ཟ་འདི་འཇོག་འདུག་ག། དེའི་གོ་ལའི་ང་གཅིག་ལབ་ཁོབ་ཡིན་མེད། ད་རུང་ང་ཅེ་ཀ་གཅིག་གྱོན་འདུག་ག་དེའི་གོ་ལའི་ང་གཅིག་ཤེས་ཁོབ་ཡིན་མེད། ད་ང་དེ་སུ་མེད་གི་ག་དེ་འཇུ་འདུག་ག་དེའི་ཁོང་ལོ་ལོས་ཤེས་པ་ལབ་ཁོབ་ཡིན་མེད། དེ་སླེབ་པའི་ཅམ་གཅིག་ང་གཅིག་གི་བེའུ་དང་བསྟུན་འདུག་པས་ང་ཅེ་ཁ་གི་ལབ་དང་བསྟུན་འདུག་དེའི་བེའུ་དེ་བས་བརྟན་པོ་རུ་གཅིག་བས་ཅིན་ན་མ་སེམས་པའི་ལོས་གཞོམ་གཅིག་གི་གོ་ལའི་ང་གཅིག་ལུ། ལུ་རྒྱུ་དུས་ཚོད་བེའུ་དང་ལུ་ཁོང་ག་ར་གི་ཧ་གོ་སུབ་སེ་ལུ་རྒྱུ་ང་གཅིག་གི་ཤི། ད་ཁད་ཅིག་བཞི་ན་ལུ་ཆེ་གི་རྟགས་དེ་འཇོག་དང་ལུ་དེ་ག་ལོས་ན་མ་སེམས་པའི་གི་ང་གཅིག་མ་གོ་མིན་ལུ་རྒྱུ་དུས་ཚོད་ང་གཅིག་ལུ་བརྟན་འདི་བས་འདུག།